གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་བའི་ཚེས་ཉི་ཤུ་རྩ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་རེས་གཟའ་ཕུར་བུ་རེད་བྱུང་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན་ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་རིང་ལྷ་ས་ཁུལ་དུ་སྲིད་གཞུང་གི་ལས་བྱེད་དང་དགེ་རྒན་སློབ་ཕྲུག་ཚོ་མཆོད་མཇལ་དུ་སོང་མི་ཆོག་པའི་བཀག་འགོག་བྱེད་བཞིན་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང།
བོད་ནང་གི་བོད་མིའི་གནས་སྟངས་ཇེ་སྡུག་དང་དམ་དྲག་ཆེ་བའི་དབང་གིས་བོད་ནང་གི་གནས་ཚུལ་ཕྱི་ལ་ཐོན་གྱི་མེད་པ་རེད་ཅེས།

མི་མང་འདུ་འཛོམས་བྱེད་སྲོལ་ཡོད་པ་བཞིན་ད་ལོའི་དགའ་ལྡན་ལྔ་མཆོད་དང་འབྲེལ་བའི་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་སྲིད་གཞུང་གི་ལས་བྱེད་དང་དགེ་རྒན་དང་སློབ་ཕྲུག་སོགས་ལ་ཚོགས་འདུ་དང་འབྲེལ་དགའ་ལྡན་ལྔ་མཆོད་ལ་དགོན་པ་ཁག་ཏུ་མཆོད་མཇལ་དང་གནས་སྐོར་ལ་འགྲོ་སྐྱོད་མི་ཆོག་པའི་བཀག་སྡོམ་བྱེད་བཞིན་ཡོད་པ་དང་དེ་བཞིན་ལྷ་ས་གྲོང་ཁྱེར་ནང་མི་མང་གི་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་ལ་ལྟ་བཤེར་བྱེད་འགོ་བཙུགས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་ཁག་ཅིག་ནས་མུ་མཐུད་དུ་ཉེ་སྔོན་ནས་བཟུང་སློབ་གྲྭ་ཁག་གི་དགེ་རྒན་ཚོར་ཚོགས་འདུ་སོགས་དང་འབྲེལ་དགའ་ལྡན་ལྔ་མཆོད་ལ་མཆོད་མཇལ་མི་ཆོག་པ་དང་ལྷག་པར་དུ་སློབ་མ་ཚོའི་བསམ་བློའི་ནང་ཆོས་ལུགས་ཀྱི་བྱེད་སྒོ་དང་འབྲེལ་བའི་གནས་ཚུལ་སློབ་ཁྲིད་བྱེད་མི་ཆོག་པའི་སྐོར་ནན་བརྗོད་བྱས་ཡོད་ལ། ལྷ་ས་ལྟ་བུར་མཚོན་ན་ལོ་ལྟར་སྲིད་གཞུང་གི་ལས་བྱེད་མི་སྣ་དང་ཏང་ཡོན་ཚོ་སྤྱིར་མཆོད་མཇལ་དང་གནས་སྐོར་བྱེད་པར་འགྲོ་སྐྱོད་མི་ཆོག་པ་དང་དེང་སྐབས་གཙོ་ཆེ་ཤོས་སློབ་མ་དང་དགེ་རྒན་ཚོ་མཆོད་མཇལ་དུ་བྱེད་མི་ཆོག་པ་བཀག་སྡོམ་བྱེད་བཞིན་ཡོད་ལ། དམིགས་བསལ་དུས་ཆེན་སོགས་ཀྱི་སྐབས་སུ་ནམ་རྒྱུན་དོགས་གཞི་ཡོད་པའི་མི་སྣ་ཚོས་དྲ་ལམ་ཁག་ཏུ་ཆོས་ལུགས་ཀྱི་མཚོན་དོན་ཡོད་པའི་པར་རིས་དང་ཞལ་འདོན་རིགས་བསྐུར་བ་ཡིན་ན་འདྲི་རྩད་རིགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང།

དགའ་ལྡན་ལྔ་མཆོད་ནི་རྗེ་ཙོང་ཁ་བ་ཆེན་པོ་མཆོག་རབ་བྱུང་བདུན་པའི་ས་ཕག་ལོ་སྟེ་ཕྱི་ལོ་གཅིག་བཞི་བཅུ་དགུ་ལོའི་ཕྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་ལྔ་ཉིན་དང་དགུང་གྲངས་དྲུག་ཅུ་རེ་གསུམ་པའི་སྟེང་དགོངས་པ་རྫོགས་རྗེས་ཀྱི་ལོ་རྗེས་མ་སྟེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་ལོའི་ཉིན་མོ་དེའི་རིང་ལ་དགའ་ལྡན་དགོན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས་གསང་བདེ་འཇིགས་མེད་གསུམ་དང་ཀྱེ་རྡོར་དུས་འཁོར་ཚེ་དཔག་མེད་ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེན་སྨིན་སྒྲུབ་མཛད་པ་བཅས་དང་མཉམ་དུ་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་མང་པོས་ཆོས་ཀྱི་མཆོད་འབུལ་རྒྱ་ཆེར་མཛད་ནས་རྗེ་བདག་ཉིད་ཆེན་པོར་རྗེས་དྲན་མཛད་པ་ནས་བཟུང་དེང་སང་གི་བར་དུ་དགའ་ལྡན་ལྔ་མཆོད་ཆེན་མོ་ཞེས་བོད་ཡུལ་ཆོལ་ཁ་གསུམ་དུ་དད་ལྡན་མང་ཚོགས་ཀྱིས་མཆོད་པ་འབུལ་བ་དང་ཕྱག་འཚལ་བ་སྨྱུང་གནས་སྲུང་བ་དམིགས་བརྩེ་མ་འདོན་པ།

ད་དེ་ཞིབ་འཇུག་བྱེད་ས་ཁྱོད་དེ་ཚོ་ཡང་ཚུད་ཡ་དཔོན་ཆུང་ལི་ཧུང་གིས། གོང་ཞུས་བཞིན་འབྲེལ་ཡོད་ལས་བྱེད་ཁག་ཅིག་གིས་ཨ་རིའི་ནང་གི་ལས་དོན་སྐོར་སྐྱོད་ལེགས་གྲུབ་ཀྱིས་ཁེ་ན་ཏྲའི་ནང་ཕེབས་ཡོད་པ་དང་ཡང་ལས་བྱེད་གཅིག་ལས་དོན་ཆེད་འདི་ཚེས་བདུན་ཉིན་ཕྱིར་ལོག་གནང་རྒྱུ་ཡིན་པའི་སྐོར་དང་གཞན་ལས་བྱེད་གཉིས་འདི་ཚེས་ཉི་ཤུའི་བར་མུ་མཐུད་དུ་ཕྱག་ལས་མཇུག་སྐྱོང་གནང་རྒྱུ་ཡིན་འདུག་དེ་མིན་ས་གནས་མི་མང་ནས་དང་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་དང་ནོར་བཅོས་བོར་བརླག་བཅས་བཟོ་མཁན་ག་ཚོད་བྱུང་ཡོད་པ་དང་དེ་བཞིན་ད་ལྟའི་བར་དཔྱ་ཁྲལ་ལག་དེབ་གསར་བཟོ་བདུན་བརྒྱ་བཟོ་ཐུབ་ཡོད་པ་དང་ལོ་སྔོན་མར་ཁྲོ་རོན་ཁྲོ་ས་གནས་བོད་མི་ཚོའི་ནང་དྭང་བླངས་དཔྱ་ཁྲལ་འབུལ་མཁན་མི་གྲངས་ཉིས་སྟོང་ལྷག་དང་ཁེ་ན་ཏྲའི་སྒོར་མོ་འབུམ་གཉིས་ལྷག་བོད་མིའི་སྒྲིག་འཛུགས་ལ་སྤྲད་ཡོད་པ་སོགས་ཁྲོ་རོན་ཁྲོ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་ཞིབ་ཏུ་ངོ་སྤྲོད་གནང་བྱུང།
ད་ད་ལྟའི་ཆ་ལ་ང་ཚོ་ཀྲོན་ཏོ་ཁུལ་ཡོད་པའི་གི་བོད་མི་ཚོ་གི་དང་བླངས་དཔྱ་ཁྲལ་གསར་བཟོ་དེབ་གསར་པ་བདུན་བརྒྱ་མ་ཟིན་ཙམ་ཅིག་གི་ཡིག་ཆ་གི་འགྲོ་སྟངས་ཚང་མ་ཅིག་ཏུ་བྱས་ནས་གྲུབ་པ་བྱུང་སོང། བོར་བརླག་ཤོར་བ་ལ་སོགས་པ་དང་མིང་བསྒྱུར་ལ་སོགས་པ་ད་ག་ནང་བཞིན་འདི་འདྲའི་ཅིག་གི་མང་པོ་ཅིག་སླེབས་སོང། ད་དེ་སྔ་ཕྱག་ལས་ནི་ང་ཚོ་དེ་ཀྲོན་ཏོ་ཁུལ་ལ་ཡ་དེབ་ཉིས་སྟོང་ལྔ་བརྒྱ་ཙམ་ཅིག་གི་འདུག་དཔྱ་དངུལ་གནང་གི་འདུག་བོད་མི་སྒྲིག་འཛུགས་ལ་ཡ་ཀེ་ན་ཌ་གི་ཌོ་ལར་འབུམ་གཉིས་དང་སྟོང་ཕྲག་བཞི་བཅུ་ཙམ་ཟེར་མི་ཅིག་གི་ཐུགས་ཕན་ཐོགས་ཆེན་པོ་གསོས་ཀྱི་འདུག་ད་ད་ལྟ་ང་ཚོའི་ངོས་ནས་རེ་བ་ཞུ་ཡ་ལ་ཡ། དེབ་ཆིག་སྟོང་ཅིག་གསར་པ་བཟོ་ཐུབ་པ་ཡིན་ན། ཨ་ནི་ལོ་རེ་རེ་ལ་ཉུང་མཐའ་ནས་ཨ་ནི་ཡོང་སྒོ་ཨ་ནི་ཀེ་ན་ཌ་གི་ཌོ་ལར་འབུམ་གཅིག་ཅིག་ཡར་འཕར་ཐུབ་ཡག་གི་རེ་བ་དེ་འདི་ཞུ་གི་ཡོད། ཨ་འདི་བྱུང་བ་ཡིན་ན་ཨ་ནི་བོད་མི་སྒྲིག་འཛུགས་ལ་ཡང་ཕ་གིར་ཨ་ནི་རྒྱ་གར་སྒོར་མོ་འབུམ་དྲུག་ཅུ་ཅིག་ལོ་གཅིག་ལ་ཡ་ཐུགས་ཕན་གསོས་ཐུབ་པ་ཡིན་ན་ཨ་དེ་རིང་ང་ཚོའི་གི་བོད་མི་སྒྲིག་འཛུགས་ངོས་ནས་ཨ་ནི། ཐུགས་ཆེ་ནས་ཨ་ནི་ལས་བྱེད་བཏང་གནང་བ་དང་ང་ཚོའི་ས་གནས་ཨ་ནི་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པའི་སྐུ་ལས་བསྐྱོན་ཡོད་པ་དེ་ལ་ཡང་ཨ་ནི་གྲུབ་འབྲས་ཡག་པོ་ཅིག་ཡོང་ཡ་རེད་བསམ་ནས་ད་འདི་ལ་དམིགས་ཀྱི་ཡོད་ཞུ་ཡིན། དེ་མིན་གོང་ཞུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་རྣམས་ནས་ད་ལྟའི་བར་ཁེ་ན་ཏྲའི་ཁལ་གྷ་རི་ཡི་གྲོང་ཁྱེར་ནང་དཔྱ་ཁྲལ་ལག་དེབ་ཀྱི་རེའུ་མིག་བརྒྱད་ཅུ་ལྷག་འབྱོར་ཡོད་པ་དང་དེ་ནས་མཐའ་མ་དེར་ཨོན་ཁྲོ་རི་ཡའི་ནང་བསྐྱོད་ནས་ལས་དོན་བསྒྲུབ་རྒྱུའི་ཕྱིར་ཕེབས་འཆར་ཡོད་འདུག། རྣམ་པ་ཚོ་ཡིས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་བྱེས་ཀྱི་བཀྲ་ཤིས་ལྷུན་པོ་དགོན་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གློད་བཀྲོལ་ཡོང་ཐབས་སུ་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་རོགས་ཞེས་འབོད་སྐུལ་དང། རྒྱ་གར་བྷོ་ལི་ཝུཌ་གློག་བརྙན་འཁྲབ་ཁྲིད་པ་ཞིག་གིས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནང། དེ་ཡང་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ན་ཡོད་པའི་གྲོས་ཚོགས་སྐྱིད་སྡུག་ཚོགས་ཁང Constitution Club ཞེས་པའི་ནང་དུ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གོ་རྟོགས་སྤེལ་བ་ཟེར་བའི་ལས་འགུལ་ཞིག་སྤེལ་ནས་མི་རྣམ་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་བཙན་ཁྲིད་དང་འབྲེལ་ནས་བྱུང་བའི་མི་ཆོས་རིང་ལུགས་དང་རིག་གནས་ལ་འཕྲད་པའི་གནད་དོན་ཤེས་རྟོགས་ཡོང་རྒྱུར་སྐུལ་འདེད་དང་ཆབས་ཅིག་ཏུ་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་བཀྲོལ་ཡོང་ཐབས་སུ་འབད་བརྩོན་གནང་ཡོད་པ་རེད། ཚོགས་འདུར་ཆེད་བཅར་གནང་བའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོའི་གལ་གནད་ནན་བརྗོད་གནང་བ་དང་སྦྲགས་པཎ་ཆེན་བཅུ་པ་ཆེན་མོས་བོད་དང་བོད་མི་མང་གི་ཆེད་དུ་མཛད་རྗེས་བླ་ན་མ་མཆིས་པ་གནང་ཚུལ་དང། རྒྱལ་བ་པཎ་ཆེན་རྣམ་གཉིས་ཀྱི་ཐུན་མོང་མ་ཡིན་པའི་འབྲེལ་བ། བོད་མི་ཚོས་དགུང་ན་ཉི་མ་ཟླ་བ་ས་ན་རྒྱལ་བ་པཎ་ཆེན་ཞེས་ངོས་འཛིན་གནང་སྟངས། དེ་བཞིན་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ནི་འཛམ་གླིང་འདིའི་སྟེང་གི་ལོ་ན་ཆུང་ཤོས་ཀྱི་ཆབ་སྲིད་བཙོན་མ་དེ་ཡིན་ཚུལ་དང་རྒྱ་ནག་གཞུང་གིས་འཕྲལ་མར་ཁོང་གློད་གྲོལ་གཏོང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། བྱེས་ཀྱི་བཀྲ་ཤིས་ལྷུན་པོ་དགོན་པའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་དགོས་དམིགས་དོན་ཚན་དྲུག་ཅན་ཞིག་བཏོན་ནས་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲད་ནས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གློད་གྲོལ་ཡོང་ཐབས་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། ཨ་ནི་ད་ད་རིང་དེ་གཙོ་བོ་གཅིག་ཞུ་ཡག་དེ་དོན་ཚན་དྲུག་འདྲ་གཅིག་རེད་ད་དོན་ཚན་དྲུག་འདྲ་པོ་གཅིག་གི་ནང་ནས་གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཡོད་པའི་གཉིས་སྨན་དབུ་མའི་ལམ་དེ་ལ་ཡ་རྒྱབ་སྐྱོར་གནང་རོགས་གནང་གོང་ས་མཆོག་སྐྱོར་ནས་མྱུར་དུ་བོད་ལ་ཕེབས་ཐུབ་ད་ལ་ཡ་དེ་གནང་རོགས་གནང་དེ་ནས་གོང་ས་མཆོག་གི་ད་དགོངས་གཞི་ཡོད་པ་ནང་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མགྱོགས་མྱུར་དུ་གློད་གྲོལ་ཐོབ་ཡག

Aneel Prasad Hegde། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མི་འབྲེལ་མཐུད་པ་སྐུ་ཞབས R K Khrimey ལགས་དང། དེ་མིན་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་མཆོག་དང་དགེ་བཤེས་རིན་ཆེན་རྒྱལ་མཚན་སོགས་གྲོས་ཚོགས་འཐུས་མི་ཁག་ཅིག་བཅས་སྐུ་མགྲོན་གྱི་ངོ་བོར་ཕེབས་འདུག་པ་དང། རྒྱ་གར་གཞུང་འཛིན BJP ཆབ་སྲིད་ཚོགས་པའི་གྲོས་ཚོགས་ཚོགས་མི་སྐུ་ཞབས Sushil Kumar Modi མཆོག་གིས་རྒྱ་ནག་དམར་ཤོག་གཞུང་གིས་དྲག་པོའི་ལམ་ནས་བོད་ལ་བཙན་འཛིན་བྱས་པར་སྐྱོན་བརྗོད་དང་འབྲེལ་རྒྱ་ནག་གཞུང་གིས་མྱུར་དུ་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་གྲོལ་གཏོང་དགོས་པའི་འབོད་སྐུལ་ཞུས་ཡོད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ཀུན་གཟིགས་པཎ་ཆེན་བཅུ་པ་ཆེན་མོ་མཆོག་གློ་བུར་དུ་དགོངས་པ་ཆོས་དབྱིངས་སུ་ཐིམ་རྗེས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་བོད་ལྗོངས་ལྷ་རི་རྫོང་དུ་འཁྲུངས་པའི་ཁྱེའུ་དགེ་འདུན་ཆོས་ཀྱི་ཉི་མ་མཆོག་པཎ་ཆེན་བཅུ་པ་ཆེན་མོའི་སྐུའི་ཡང་སྲིད་དུ་ངོས་འཛིན་གནང་ཞིང། དེ་ནས་ཉིན་གསུམ་གྱི་རྗེས་ཏེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་དགུང་གྲངས་དྲུག་ཡིན་པའི་པཎ་ཆེན་བཅུ་གཅིག་པ་ཆེན་མོ་འཁོར་དང་བཅས་པ་བཙན་ཁྲིད་བྱས་པ་དང། དུས་དེ་ནས་བཟུང་བའི་མི་ལོ་ཉི་ཤུ་རྩ་བརྒྱད་རིང་རིན་པོ་ཆེ་མཆོག་གི་གནས་ཚུལ་ཕྱིའི་འཇིག་རྟེན་གྱིས་ཅི་ཡང་མི་ཤེས་པ་ཆགས་ཡོད་པ་རེད། རྒྱ་གར་བོ་ལི་ཝུད་ཀྱི་གློག་བརྙན་འཁྲབ་ཁྲིད་པ་ཨ་བི་ཤེ་དུ་དི་ཡ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པ་བཞིན་ཟླ་བ་འདིའི་ཚེས་དྲུག་ཉིན་རྒྱ་གར་བོ་ལི་ཝུད་ཀྱི་གློག་བརྙན་བྷུ་ཇི་ཞེས་པའི་གློག་བརྙན་གྱི་འཁྲབ་ཁྲིད་པ་སྐུ་ཞབས་ཨ་བི་ཤེ་དུ་དི་ཡ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གློག་བརྙན་ཞིག་བཟོ་གཏན་འཁེལ་བ་ལྟར་གློག་བརྙན་དེ་ལམ་ལྷོང་ཡོང་ཆེད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་སྐུ་མདུན་ལ་བཅར་ནས་སྐྱབས་འཇུག་ཞུས་ཡོད་པ་རེད་རྒྱ་གར་གྲུབ་མཚམས་སུ

ངས་རྒྱ་ནག་གཞུང་གིས་བོད་མི་རྣམས་ལ་མནར་གཅོད་བཏང་སྟེ་བཙན་བྱོལ་ལ་འགྲོ་དགོས་བྱུང་བའི་གནས་སྟངས་དང་སེམས་ཁམས་སོགས་ཚོར་ཐུབ། དེ་ལས་ང་ལ་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གྱི་དངོས་བྱུང་གློག་བརྙན་ཞིག་བཟོ་རྒྱུའི་བསམ་བློ་བྱུང་བ་རེད་ཅེས་འགྲེལ་བརྗོད་གནང་འདུག་སྐུ་ཞབས་ཨ་བེ་ཤི་རྡོ་ཏི་ཡ་ལགས་ཀྱིས་རྒྱ་གར་བོ་ལི་ཝུ་ཌི་ཡི་གློག་བརྙན་བུ་ཇ་ཞེས་པ་དེ་བཟོ་སྐྲུན་གནང་ཡོད་པ་རེད། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་བཟོ་སྐྲུན་ལ་མ་དངུལ་འཛུགས་མཁན་ནི

ཆེ་མཐོང་དང་བསྔགས་བརྗོད་ཀྱི་གཏམ་བཤད་གནང་ཡོད་པ་རེད། ཕྱི་ནང་གི་བོད་མི་ཚང་མའི་ཚབ་བྱས་བྱས་ད་ཐུབ་བསྟན་ཆོས་ཉིད་ལགས་ཀྱིས་གངས་ཅན་བློས་གཏོང་ཆེན་པོ་གནང་རྗེས་རྒྱལ་གཅེས་ལྷག་བསམ་གྱི་སྙིང་སྟོབས་དང་སེམས་ཤུགས་དེ་ག་ནང་བཞིན་གྱི་ད་ལྟ་འདི་བོད་དོན་འཐབ་རྩོད་བོད་རང་བཙན་གྱི་དོན་དག་ལ་འདི་འདྲས་ཀྱི་སྐུ་ངལ་བསྐྱོན་བསྡད་པ་དེ་ལ་ང་ཚོའི་ངོས་ནས་ཀྱི་བསྔགས་བརྗོད་དང་ཐུགས་རྗེ་ལེགས་གསོལ་གྱི་མཚོན་བྱེད་ཀྱི་ཕྱག་རྟགས་ཕྱག་རྟེན་ཡོད། དེ་ཡིན་དུས་དེའི་ནང་ལོགས་ལ་ང་ཚོའི་ངོས་ནས་ཀྱི་ད་གངས་ཅན་ཐུབ་བསྟན་ལགས་ཀྱིས་འདི་འདྲས་ཀྱི་བློས་གཏོང་ཆེན་པོ་དང་ཅིག་ཨ་ནི་ཅིག་རྒྱལ

པ་ཡིན་པས་ནས་རྒྱ་ནག་གཞུང་གིས་དུས་ཕྱིས་སུ་དེའི་གི་འགྲོ་འོང་ཚང་མ་ལོགས་ལ་ཚད་འཛིན་དེའི་གི་ཐོག་ནས་གི་དམ་དྲག་བྱེད་ཡ། གནས་ཚུལ་ཕྱི་ལ་བཏང་ཡ་གི་ཐོག་ལ་དམ་དྲག་བྱེད་ཡ། ལྷག་པོར་དུ་ཡ་དྲ་རྒྱ་གཙོས་པའི་གི་སྒེར་གྱི་ག་ཅེག་ལག་ཐོག་ཁ་པར་གཙོས་པའི་གི་གནས་ཚུལ་ཚང་མ་ལ་དམ་དྲག་ཤུགས་ཆེ་བྱེད་པར་བརྟེན་བྱས་ཀྱི་ནས་ཕྱིའི་སྤྱི་ཚོགས་ནང་ལ་རྒྱ་གར་དང་བལ་ཡུལ་གཙོས།

དེའི་གནས་སྟངས་ལ་ཚོད་མེད་ཀྱི་སྲིད་བྱུས་མང་དག་ཅིག་གི་ཐོག་ནས་ཀྱི་ག་ཅའི་བོད་མི་དེ་རྒྱ་མིར་བསྒྱུར་ཡ་བོད་སྡེ་དེ་རྒྱ་སྡེར་བསྒྱུར་ཡ་ཀྱི་བསམ་བློ་བཏང་སྟེ་ཡོ་ལ་ལས་འགུལ་ཆ་ཅི་བྱས།
ཐུབ་བསྟན་ཆོས་ཉིད་ལགས་ཀྱིས། བོད་དོན་ལས་འགུལ་སྤེལ་བཞིན་པ་འདི། ཁོང་སྒེར་གྱི་ངོ་དེབ་ཀྱི་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཐད་གཏོང་བྱེད་བཞིན་པ་དང། ཉིན་འདིའི་ལས་འགུལ་སྤེལ་སར། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་དང། ནིའུ་ཡོག་གི་ཚོགས་གཞོན་གཉིས་ཆེད་བཅར་བྱས་ནས། ཐུབ་བསྟན་ཆོས་ཉིད་ལགས་དང་ཁོང་གི་བཟའ་ཟླའི་རྒྱབ་སྐྱོར་འོག་ལོ་འཁོར་གཅིག་གི་རིང་བོད་དོན་ཆེད་ལས་འགུལ་སྤེལ་བཞིན་པར་རྒྱབ་སྐྱོར་གྱི་ཆེ་བསྟོད་བྱས་ཡོད་པ་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་དང་དྲུང་ཆེ་རྣམ་གཉིས། ནིའུ་ཡོག་ཏུ་འཚོགས་འཆར་ཡོད་པའི། བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉེར་བཞི་པ་སྐོང་ཚོགས་ཀྱི་ཚོགས་འདུའི་ཆེད་དུ། ཁོང་གཉིས་རྒྱ་གར་ནས་ཨ་མི་རི་ཀའི་ནིའུ་ཡོག་ཏུ་ཕེབས་འབྱོར་བྱུང་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅས་ལ་བྱོན་པར་ཡིན།

ཕྱི་ཚེས་དྲུག་ཉིན་རོའི་ཊར་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཨ་མི་རི་ཀའི་མཚོ་དམག་གི་སྐོར་གཡེང་གནམ་གྲུ་དང་སོ་མྱུལ་གྱི་གནམ་གྲུ་ཡང་ཡིན་པ་དེ་ནི་མཚོ་འོག་གྲུ་གཟིངས་ཀྱི་ལས་དོན་ཁག་ལ་འགོག་རྒོལ་ཆེད་ཀྱང་བེད་སྤྱོད་བྱེད་བཞིན་པ་དེ་རྒྱལ་སྤྱིའི་མཁའ་དབྱིངས་ཐོག་འཕུར་སྐྱོད་བྱས་པའི་སྐོར་དང་གནམ་གྲུ་དེ་ཐེ་ཝན་གྱི་མཚོ་ཁ་བརྒྱུད་ནས་འཕུར་སྐྱོད་བྱས་པ་དེས་ཨ་མི་རི་ཀའི་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་བཞིན་རང་དབང་དང་སྒོ་མོ་ཕྱེ་ནས་འཇོག་འདོད་ཀྱི་ཆོད་སེམས་བརྟན་པོ་ཡོད་པ་མཚོན་གྱི་ཡོད་པའི་སྐོར་དང་ཨ་མི་རི་ཀའི་དམག་མིས་རང་གི་གནམ་གྲུ་དང་གྲུ་གཟིངས་ཁག་རྒྱལ་སྤྱིའི་ཁྲིམས་ཀྱིས་ས་གནས་གང་དུ་ལས་དོན་སྤེལ་ཆོག་པའི་བཀའ་འཁྲོལ་ཡོད་བཞིན་དུ་འཕུར་སྐྱོད་དང་གྲུ་གཟིངས་གཏོང་རྒྱུ་ཡིན་ཚུལ་གསུངས་འདུག་གོང་ཞུས་དོན་རྐྱེན་དེ་ནི་ཐའེ་ཝན་ནང་སྲིད་འཛིན་དང། གྲོས་ཚོགས་འཐུས་མི་ཁག་གི་འོས་བསྡུ་གཉིས་ལ་ཡོད་པའི་སྐབས་ལ་འཁེལ་ཡོད་སྟབས། རྒྱ་ནག་གི་དམག་མིས་ཨ་རིའི་གནམ་གྲུ་ཐེ་ཝན་གྱི་མཚོ་ཁའི་ཐོག་འཕུར་སྐྱོད་བྱས་པ་དེ་ནི་ཐེ་ཝན་མི་མང་གི་རྣོ་ཚོར་སྐྱེན་པོ་བཟོ་ཕྱིར་ཡིན་ཚུལ་འགྲེལ་བརྗོད་བྱས་པའི་ཁ་སྣོན་དུ་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་གཞིར་བཟུང་གིས་ཨ་རིའི་གནམ་གྲུ་དེར་རྟོག་ཞིབ་དང་སྔོན་བརྡ་གཏོང་རྒྱུའི་ཆེད་དུ་རང་གི་མཁའ་དམག་གནམ་གྲུ་བཏང་ཡོད་ཚུལ་བཤད་པ་མ་ཟད་ད་རུང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིའི་ཤར་ཕྱོགས་བཀོད་འདོམས་ལས་ཁང་གིས་རང་གི་དམག་མི་ཁག་དུས་རྟག་ཏུ་སྤྱང་གྲུང་དང་བག་ཟོན་དོད་པོའི་ངང་གནས་ཏེ་ང་རང་གི་ས་ཆའི་བདག་དབང་དང་བདེ་འཇགས་སྲུང་སྐྱོབ་དེ་བཞིན་མངའ་ཁུལ་དེའི་ཞི་བདེ་དང་སྲ་བརྟན་སྲུང་སྐྱོབ་བྱེད་རྒྱུའི་སེམས་ཐག་གཙང་མ་བཅད་ཡོད་ཚུལ་བསྒྲགས་གཏམ་ཞིག་སྤེལ་བ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ནས་ཨ་རིའི་ཕྱི་སྲིད་དྲུང་ཆེ Blinken ལ་རྒྱ་ནག་དང་ཨ་རིའི་འབྲེལ་ལམ་བརྟན་ལྷིང་དང་བདེ་ཐང་ངང་གོང་སྤེལ་བྱེད་རྒྱུའི་སྐུལ་འདེད་བྱེད་རྒྱུ་ནན་བརྗོད་བྱས་འདུག་ཚེས་དྲུག་ཉིན་རོའི་ཊར་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཕྱི་འབྲེལ་བློན་ཆེན་ཝང་ཡིས་རེས་གཟའ་ལྷག་པའི་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནེ་སྦི་ལིན་ཁན་མཆོག་ལ་ཁ་པར་ཕུལ་སྐབས་ཨ་རི་དང་རྒྱ་ནག་གཉིས་བར་འབྲེལ་ལམ་བཟང་པོ་དང་སྲ་བརྟན་རྒྱུན་གནས་ཐུབ་པའི་འབྲེལ་ལམ་གོང་སྤེལ་བྱེད་དགོས་པ་དེ་ནི་ལས་དོན་གལ་ཆེན་ཞིག་ཡིན་པའི་སྐོར་བརྗོད་འདུག་ཨ་རིའི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཁོང་ཉེ་ཆར་དཀྱིལ་ཤར་ཡུལ་གྲུའི་ནང་འཚམས་གཟིགས་ལ་ཕེབས་པའི་སྐོར་སོགས་གསུངས་ཏེ་ཁོང་གིས་ཨི་ཟི་རལ་དང་ཧ་མ་སི་གཉིས་བར་གྱི་དམག་འཁྲུག་གི་སྐོར་ལ་བསམ་ཚུལ་བརྗེ་རེས་བྱས་པ་མ་ཟད་དཀྱིལ་ཤར་ཡུལ་གྲུའི་གནས་སྟངས་སྐོར་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་འབྲེལ་བ་མུ་མཐུད་ནས་བྱེད་དགོས་པའི་སྐོར་གྲོས་བསྡུར་བྱས་འདུག།

ཐོབ་ཐང་བརྩོན་ལེན་བྱ་རྒྱུ་གི་ཆེད་དུ་ངོ་རྒོལ་སྐད་འབོད་བྱས་པ་ལ་སོགས་པའི་ཉེར་ལེན་གྱིས་བཙོན་དུ་ཚུད་པ་དང་ཡང་ན་དེ་འདྲ་བའི་རྐྱེན་གྱིས་བོད་ནང་དུ་འདུག་མ་ཐུབ་པའི་གནས་སྟངས་ཀྱི་འོག་ཏུ་བཙན་བྱོལ་དུ་སླེབས་པ་རྣམས་ལ་དམིགས་བསལ་བྱས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོ་མཇུག་ཙམ་ཞིག་ནས་ཆབ་སྲིད་བཙོན་པ་གི་མིང་ཐོག་ནས་ཆབ་སྲིད་བཙོན་ཟུར་དང་དེ་དག་གི་ནང་མི། དེ་བཞིན་འབྲེལ་ཡོད་འབྲེལ་ཆགས་དང་བཅས་པ་རིམ་གྱིས Australia གི་ནང་ལེན་རྒྱུ་གི་ལས་གཞི་འཛུགས་འགོ་འཛུགས་གནང་བ་རེད།

གྲོས་ཚོགས་ནང་དུ་ཕྱག་ལས་གནང་ནས་ལོ་བཞི་བཅུ་འཁོར་བའི་མཛད་སྒོ་དེ་ཚོགས་རེད་མཛད་སྒོ་དེ་ལ་སྐུ་ཚབ་དོན་གཅོད་དྭགས་པོ་བསོད་ནམས་ནོར་བུ་ལགས་ཡིན་པའི་སྐབས་རེད་དྭགས་པོ་ལགས་དང་འདི་ནས་ང་ཚོ་གི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་རྒོད་ཚང་ནི་རྒན་ལགས་ཁོ་ཚོ་དེ་འགྲོ་འགྲོ་བ་ཡིན་ཟེར་ནས་ད་ནི་རྒན་ལགས་ཀྱིས་ན་དེ་སྐོར་ཤེས་ཀྱི་འདུག་ར་ད་ཉིད་དེ་མིང་ར་ད་ཚང་མ་ང་ཤེས་སོ་ད་ཤེས་མྱོང་བ་ར་ད་ཡིན་ན་རྒྱལ་སོགས་སོ་ད་མིང་དེ་མིང།

གནས་ཚད་དེ་ག་བྱུང་བ་བདེན་པ་ཡིན་ཙང་ད་ལྟའི་རང་ལ་གཏན་ནས་བྱུང་མ་བྱུང་དག་ཤིན་ཏུ་མ་འདྲ་ལ་སོ་སོ་སོ་སོ་ཡང་བསམ་ཚིག་ཚིག་ཡོད་དགོས་ཁོ་སྐད་ཆ་དེ་འདྲའི་བྱུང་མྱོང་ཡོད་དགོས་ས་རེད།
Australia གི་གཞུང་གི་ངོས་ནས་ན་ར་ཆོག་གི་ཅིག་བོད་པ་ཆོ་ཚིག་ར་ཅིག་ཁོ་གི Australia ནང་ལ་ལེན་དགོས་ནོ་སྐབས་དེ་ཡིན་ན་ཅིག་སྐྱབས་བཅོལ་གི་ངོ་བོ་ལ་སྐད་ལངས་ཡོད་ས་མ་རེད་ཡང་ན་ཅིག་ཆབ་སྲིད་ལ་སྐྱབས་བཅོལ་ཟིན་ན་ཆོག་གི་ད་ལྟའི་གི་གནས་སྟངས་དུ་མོ་གི་ལ་སྐད་ལངས་ཡོད་ས་མ་རེད་ཅིག་ཉམ་ཐག་བཏང་ཡོང་ན་རོགས་སྐྱོར་ཅིག་མི་ཆོས་རིང་ལུགས་ཀྱི་དུམ་བུ་གི་མིང་ཐོག་ཟིན་ནས་ད་བོད་པ་ཚོ་ཧ་ར་ལང་ནོ་དུམ་བུ་འདིའི་འགོ་སར་དཀྱིལ་འཁོར་གྱི་ང་ངོ་སྤྲོད་ཟིག་ཤེས་ར།
ད་གང་ལྟར་ཀྱང་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ཚུར་འདི་བསྐོར་ཡོང་དུས་ཨ་ནི་ཁོ་བོ་ཕྱིར་སྒོར་ད་དེ་འདྲའི་ཟས་བསྐོར་བཞག་རེད་ད་འདས་ལྷེ་འོང་དུས་ག་རེ་རེད་ཟེར་ན Australia ངོས་ནས་ཕར་བལྟས་པ་ཡིན་ན་ཆབ་སྲིད་ཀྱི་དེ་འདྲའི་ལེན་དགོས་རྒྱུ་ཅིག་མ་རེད། ད་ལྟའི་ཁུག་ཀའི་ཨང་ཀི་རུ་ཀི་དེ two zero two ཡི་ནས་ཅིག་སེ་གུག། ད་ལྟའི་ཟུ་ཅིག་ཉམ་ཐག་ར་རོགས་སྐྱོར་དང་འགྲོ་བ་མིའི་འདི་འདི་འོ་འདི་འདྲ་ཞིག་གི་དེ་ལ་བརྟེན་ནས་ད་ལང་འགྱོ་ཡི་འགོ་ཀ། འོ་དེ་འདྲི་ཞིག་རེད་ད་ཡིན་པ། འདི་ཚུར་ལྷེ་ཡོང་དུས་ཡོད་མ་རེད་ད་ཡིན་ན་ར་ང་ཟུ་ངོས་ནས། བོད་མིའི་སྒྲིག་འཛུགས་ཀྱིས་དེ་ཧ་ར་སྐོར་བཞག་དུས་ཙམ་པ་ད་དེ་ལ་ཅིག་འགྲིག་གི་འདུག་འགྲིག་གི་མི་འདུག་ཟེར་ཉན་གསར་འབྱོར་བའི་ནང་ན་ཡོད་དགོས་བ་མ་རེད་དྲ། ནས་རྒྱ་གར་ནས་དེ་སྔོན་ན་ཡང་སྐྱེས་དེ་རྒྱུ་དུ་ཚོད་རིག་ལ་ར་ཅི་ཆགས་ཀྱི་མི་དུ་ཚོད་ར་དེ་དེ་བསམ་ཚུལ་ཅི་སྐད་བཤད་ཀོ་མ་རྟ་ཨི་ཞང་ཚན་པ་དེ་མཐོང་གི་ཡོད་པ་ར། རེད་ད་བོད་པ་ཚོ Australia ནང་ཡོང་གི་ན་ཅི་སྐོར་ཁག་སྐོར་ཁག་ལས་ཧ་ར་རྟགས་རྒྱན་འཕངས་ངེ་ཐག་གཅོད་གོ་ག་ཅི་ཡོང་སྟངས་ཞིག་གི་ནང་ཉི་ཆི་མོ་ཟིག་ཡོད་ན་རེད་ཡང་ན་ཅི་དེ་ཡོང་སྟངས་ད་ཆི་མོ་ཟིག་ཡོད་ན་དེ་སྐོར་ཤི་ཁོ་ཏྲ་ནམ་ཚོད་ཅིག་མ་ང་བ་ལང་ཟིག་ཡོད་ལུག་གང་ནས་འདི་མོ་ཟིག་གི་བ་ར་མ་ང་བ་ལང་ཟིག་ཡོད་དེ་སྐོར་ངོ་སྤྲོད་ཟིག་ཤི་ར། ད་སྔོན་མ་མི་བཅུ་དེ་ནི་ད་མི་ད་ལྔ་བཅུ་ཙམ་ཅིག་ར་ཡོང་ས་རེད་ཐོག་མ་གཅིག་ད་དེ་འདྲས་དེ་འདྲས་ཅིག་ཡོང་རེད་ད་འདྲ་མིན་སྣ་ཚོགས་ཅིག་ཡོང་རེད། ཉིས་སྟོང་བཅོ་ལྔ་ལོ་ཡིན་པ་ཡོད་དྭགས་པོ་ལགས་སྐབས་དེ་ལ་དེ་དུས་ང་རྒྱུན་ལས་ནང་ན་ཡོད་སྐབས་དེ་ནི།

ད་དེ་དུས་ཀྱི་སྐུ་ཚབ་དོན་གཅོད་དྭགས་པོ་ལགས་ཡོང་ནས་རྒྱུན་ལས་དང་སི་ནི་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་དང་ལྷན་དུ་ཚོགས་འདུ་འཚོགས་ཡོང་དུས། སྔོན་མ་ཡིན་ན་ད་གནམ་ཐང་ནས་ལེན་ཡག་ཁང་པ་བཙལ་ཡག་དེ་གི་ད་ད་དངུལ་ཁང་གི་དུ་མ་དེའི་བཟོ་ཡག་ནི་སློབ་གྲྭ་ཡར་འགྲོ་དགོས་ན་ད་དེ་གི་ཞབས་ཞུ་གི་རིམ་པ་ཅིག་རེད་བ། དེ། དོན་གཅོད་ལས་ཁུངས་ནས་ཁས་ལེན་བྱས་ཡོད་ས་རེད་སྔོན་མ་ཡིན་ན། དེ་ཁས་ལེན་བྱས་ཡོང་དུས་ཕ་རོལ་དེ་ལ་ད་དེ་འདྲའི་རོགས་པ་བྱེད་མཁན་གྱི་ཚོགས་པ་འདྲ་མི་འདྲ་ཡོད་པ་རེད། དེ་འདྲའི་ཚོགས་པ་ཟིག་གིས་ད་རོགས་པ་བྱས་ཡོང་དུས་ཁོ་ཚོས་དཔེ་ཁྲག་ཁྲག་འདྲ་བོ་བྱས་སོང་དུས་ད་དེའི་ཐོག་དེ་ཟིག་རོགས་དངོས་ཀྱི་རོགས་པ་བྱེད་མཁན་གྱི་ཐོག་ཕར་ཡི་གེ་འདྲ་བོ་ཟིག་གིས་མང་ཡིན་ས་རེད། རོགས་པ་བྱེད་མཁན་དེ་ཚོ་གིས་ད་ག་རེ་ལབ་དགོས་རེད་ཟེར་ན་རོགས་པ་བྱེད་ཡོད་འདྲ་ཡིན་ན་གཞུང་ལ་འགྲོ་གྲོན་གྱི་གསེག་ཤུན་སྦ་རྒྱ་ཅིག་བྱེད་དགོས་རེད་བ་ད།

དེ་སོགས་ནི་ང་ཚོའི་རྒྱུན་ལས་ཀྱི་ངོས་ནས་ཡོད་ད་གར་སོང་ཞུས་པ་རེད་ན་ཐབས་ཤེས་འགྲོ་གར་བཙལ་རེད་ལབ་ན། ད་བོད་པ་མང་པོ་ཅིག་ཡོང་དེ་ལྟའི་ད་སི་ནི་བཟོས་ན Dee Why ལྟ་བུའི་ནང་མི་ཚང་ད་ཕལ་ཆེར་ཉིས་བརྒྱ་ལྷེག་གོ་རེད། སྔོན་མ་ནང་བཞིན་མ་རེད་བ་ད་དེ་འདྲའི་མང་པོ་དུ་ཡོད་དུས་ཨ་ནི་ཡོང་ཉེ་ར་ད་མང་པོ་དུ་རྡ་རམ་ས་ལ་ར་དེར་དུ་ནི་འཁོར་བསྡད་པ་རེད། ཡོང་བསྡད་ཉེ་ར་དེ་ནས་ཡོང་ཡོད་རེད་ལ་ད་ད་ཡོང་རྒྱུ་བསྡད་པ་ར་ད་རྡ་རམ་ས་ལ་ཡི་གཞོན་བཞིན་མང་ཆད་དེ་ཆགས་པ་རེད་བ།

མི་ཁ་ཤས་བཏང་བ་ཡིན་ན་ལེགས་འདི་དེ་ཡིན་ན་ཡང་ཡོང་མཁན་དེ་གའི་འདི་འདྲ་གི་ངོ་ཤེས་པ་དང་གནས་བབ་ཀྱི་ཐོག་ནས་འདི་འདྲ་བྱེད་དུས་སོ་སོ་སོ་སོ་གི་གདན་སར་གི་གནས་ཚང་གི་ཁང་པ་རག་རག་བར་དུ་སོ་སོའི་སྒེར་ངོས་ནས་གཡར་ཐུབ་པ་ཡིན་ན་ཡག་པོ་འདུག་ཟེར་ད་སྐད་ཆ་དེ་བཤད་པ་རེད། རེད་རེད་ད་དུས་ཚོད་མང་པོ་མེད་པས་དེ་རིང་ཞལ་མཚམས་འདི་ནས་འཇོག་དགོས་དང་ཐལ། ལེ་ཚན་འདི་ལ་གསན་པར་ཨོ་རྒྱན་གྱིས་བཀའ་དྲིན་ཆེ་ཞུ་གི་ཡོད།